ལྷན་རྒྱས་སྐུ་ཁམས་བཟང་ཞིང་སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང་རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང་བོད་ཕྲུག་ཁྱིམ་སྡེའི་སློབ་ཕྲུག་ཡིན་པ་རྒྱ་གར་རྒྱལ་ཡོངས་འཛིན་གྲྭ་བཅུ་གཉིས་ཀྱི་ཡིག་རྒྱུགས་སྤྲོད་དང་སྤྲོད་བཞིན་ཡོད་པས་རང་གི་སེམས་ཀྱི་ཚོར་བ་དང་ལུས་པོའི་དབྱིངས་གང་དུ་ཡོད་པ་ངོ་འཕྲོད་ནས་དེང་དུས་དང་མཐུན་པའི YouTube ནང་སོ་སོས་བརྙན་ཐུང་ཐོག་རང་རྩོམ་གཞས་མང་པོ་དྲ་ལམ་ཐོག་གསར་འཇོག་གནང་ནས་མི་མང་པོས་དགའ་མོས་ཆེན་པོ་ཐོབ་པ་ཞིག་གི་གཞས་དང་བཅར་འདྲི་སོགས་ཡོད་པས། ཚང་མས་ཐུགས་དགྱེས་གསན་ཡོང་བ་ཞུ། རྒྱ་ཆེའི་གསན་མོ་བ་ཚོ་ལ་འཛིན་གྲྭ་བཅུ་པ་འབྲུག་གི་དཀོན་མཆོག་བསམ་གཏན་ལགས་དང་བསྟན་འཛིན་འོད་ཟེར་ལགས་གཉིས་ནས YouTube ནང

བཅུ་གཉིས་ཡས་རྗེས་ནི་ཐོན་འབྲོག་ངེས་ཅན་ཡིན། ར་ནི་ང་རང་གི་སྐྱེས་ཡུལ་ལ་ནས་རེད། ང་རང་གི་ནང་ནི་རྡར་རྗི་ལིང་རེད་ཡིན། ང་ནི་ཨེ་འགྲོ་ཞིག་ཡིན། བཀྲ་ཤིས་བདེ་ལེགས་ཡོན་ཏན་ལགས། དང་པོ་བརྙན་ཐུང་བཟོས་པའི་བརྒྱུད་རིམ་ལ། དཀའ་ངལ་གང་འཕྲད་པ་དང་རོགས་པ་སུ་དང་སུས་གནང་བའི་སྐོར་ལ་མདོར་ཙམ་ཞིག་གསུངས་ན།
བརྙན་ཐུང་དང་པོ་དང་པོ་འགོ་འཛུགས་སྐབས་ལ། འདི་དཀའ་ངལ་ཆེན་པོ་འདྲ་པོ་བྱུང་སོང། དང་པོ། གཞས་ཀྱི་རིགས་ནི་སྡིངས་ཆ་འདི་ནང་དང་པོ་གཅིག་འཛུལ་དུས་སྐབས་ལ་ད་འདི་སྒང་གི་ང་ལ་སློབ་སྦྱོང་ཡང་འབྲི་ཞུ་མེད་ང་རང་གི་ད་གཞས་ནང་དགའ་པོ་དང་ནི་གཞས་གྲས་ཀྱི་དེ་ཚོ་འདི་དགའ་པོ་ཡོད་དུས་སྐབས་ལ་ད་ནང་ལོགས་གཅིག་འཛུལ་ལེ་དུས་སྐབས་ལ་ཡང་ཡང་ལས་འགན་གཙོ་བོ་གཅིག་འདི་རུ་ཆགས་ཡོད་དུ་ར་སོ་སོ་གྱི་ཡང་གཞས་ད་མ་བཏོན་དུས་ག་འདྲའི་བཏོན་དགོས་ཡོད་མེད་ནི་ནང་ལོགས་ལ་ག་རེ་ག་རེ་བྱེད་དགོས་ཡོད་མེད་འདི་བསམ་བློ་འཁོར་དུས་ད་རྒྱབ་སྐྱོར་ལ་ན་ད་ནང་མི་གི་ད་རྒྱབ་སྐྱོར་སྤྲད་དང་པོ་དེ་ཡིན་རེད་ར། ནི་ནང་མི་རྒྱབ་སྐྱོར་སྤྲད་དུས་ཡང་ད་སློབ་གྲྭ་འགྲོ་གི་འགྲོ་གི་ཡང་གཞས་བཟོ་གི་བཟོ་གི་བྱེད་དུས་ལ་ཏིས་ཡང་བར་མཚམས་དེ་བར་ལ་ཡང་སློབ་སྦྱོང་ཡང་སྦྱང་དགོས་ཡ་ཅི་ནས་དང་འགྲོ་ཆག་ཡང་གཞས་ཅི་ཏི་ཏི་ཏིས་ཡང་དུས་ཚོད་མ་ཁོམ་བྱས་ཡ་འགྲོ་ཅིག་དཀའ་ངལ་དང་དང་ན་ཤིང་གི་ནི་གཞས་ཅིག་མ་དང་པོ་སྟོན་དུས་སྐབས་ལ་ཡང་དང་པོ་སོ་སོ་ལ་ནི laptop ད་དེ་ཚོ་ཅི་ཏིས་དེ་ད་སློབ་གྲྭ་འགྲོ་ཤུལ་རིང་ལ་ནི་ལག་པ་ལ་མེད་དུས་སྐབས་ལ་ནི་ཏིས་བན་རི་འདི་དཀའ་ངལ་འདྲ་པོ་བྱུང་སོང།
ལགས་སོ། དྲི་བ་གཉིས་པ་འདི། ཁྱེད་རང་གིས་གཞས་བཟོས་པ་རྣམས་གཞས་ཚིག་དང་གཞས་གདངས་སོགས་རང་ངོས་ནས་རྩོམ་ཡིན་མིན་ཡང་ན་སུ་དང་སུས་རོགས་པ་བྱས་ཡོད་དམ། ང་རང་གིས་གཞས་ཀྱི་ཚིག་ལས་དོན་འདི་ཚང་མ་ང་རང་གིས་རྩོམ་རྒྱུ་རང་ཡིན།
ང་རང་གིས་མཐོང་བཞག་པ་དང་ང་རང་གིས་ཚོར་བཞག་པ། ང་རང་གིས་བསམ་བཞག་རྒྱུ་དེ་ཚོ་གཅིག་ཡིན། མ་གཞས་ནི་མ་ནི། སྟོན་བཞག་རྒྱུ་ཞིག་རེད་ཡིན། གཞས་ཀྱི་ད་གདངས་ལའོ་ར། དབྱིན་སྐད་ཐོག་ནས beat། beat འདི་ད་དེ་འདྲ་བ་ཅིག་བཟོས་ཡས་ཀྱི་འདི་ཞིག་ད་གནས་སྟངས་ང་ལ་ཡོད་མ་རེད་གང་ཡིན་ལབ་ན་འདི་ཟད་གནས་ཚད་མཐོ་བོ་ག་ཅིག་འདི་གས་ཤོག་བར་དེ beat བཟོས་ཡས་འདི་ཚོ་ད་གི་བཟོས་ཡས་ཁག་པོ་ཡིན་དུས་སྐབས་ལ་ནི་ད YouTube ནང་ལོགས་ལ་ནི Free for profit beat ལབ་ཡས་འདི་ཡོད་རེད་ང་ཚོ་ད་བེད་སྤྱོད་བཏང་ཆོག་ཆོག་པ་ཅིག་ཡོད་རེད་ད་དེ་ནས་མ་ནི་ང་ཚོ beat འདི་ཚོ་མར་ལེན་ཡས་ནི་ང་རང་གི་འདི་མཉམ་དུ་འདི་དང་མཐུན་པ་ཅིག་གི་ནི་ཚིག་འདི་ཚོ་མར་བྲིས་ཡས་འདྲ་ཅིག་གི་རེད་ཡིན་མ་ཞེན་པ་ཚིག་བྲིས་དུས་སྐབས་ལ་རོགས་པ་སུ་གང་ཡོད་མ་རེད་ང་རང་རང་གི་སོ་སོ་རང་གི་ཚོར་སྐྱོར་དང་ནི། མཐོང་ཕྱོགས་འདི་ཚོ་གཅིག་མར་བྲིས་བྱེད་ཡིན། རེད་རེད། བརྙན་ཐུང་བཟོས་པའི་སྐབས་ལ་བརྙན་པར་དང་སྒྲ་འཇུག་གི་འཕྲུལ་ཆས་གང་བེད་སྤྱོད་བྱེད་ཀྱི་ཡོད་ནམ།
བརྙན་ཐུང་བཟོས་སྐབས་ལ་གལ་ཆེ་ཤོས་འདི་ད། དང་པོ་དེ་གཙོ་བོ་འདི་ད Laptop འདྲ་བོ་བྱ་དགོས་རེད། Laptop གི་ནང་ལོགས་ལ་ནི Software གཅིག་ཡོད་རེད།

མི་རྫིག་བུ་ཕྲུག་གང་ལའང་ང་རང་ཤུགས་རྒྱག་ཡ་གཅིག་དེ་སྲིད་ཅིག། ནུས་པ་འགྲོ་མང་པོ་ཤེས། ཁྱེད་རང་གིས་འཚོ་བ་ཞེས་པའི་གཞས་ཀྱི་ཐོག་ལ་གསུངས་སོང་བྱས་ཙང། འཚོ་བ་ཞེས་པའི་གཞས་ཀྱི་ནང་ནས་ཤོ་ལོ་ཀ་གཅིག་ང་ཚོ་རྒྱ་ཆེའི་གཟིགས་མོ་བ་ཚོ་ལ་བཏང་རོགས་གནང། དུས་ཚོད་ཤི་དགོས་བསམ་ན་ཁྱེད་རང་འགྲམ་ལ་མི་འདུག། བརྩེ་དུང་ལམ་ལ་འགྲོ་ན་ང་ལ་རོགས་པ་མི་འདུག་གཅིག་བྱས་ན་ཚེ་འདི་ལ་ང་ལ་བསོད་བདེ་མི་འདུག་དགོས་ཡ་བུ་མོ་མོ་ང་མཉམ་འབྲེལ་བ་མི་འདུག་ཉི་མ་ཁ་སང་ནས་དུས་ཚོད་ཤིབ་ཚར་ནས་རྒྱུན་རིང་པོ་ཕར་བཟུང་ང་ངའི་སེམས་ཀྱི་ཚོར་བ་ལབ་ཚར་ནས་ད་ག་རེ་བྱེད་ནས་ཁྱེད་ངའི་སེམས་ཀྱི་བུ་མོ་དམ་བཅའ་ཡིན་ཡིག་ཐོག་ལ་བྲིས་ནས་ཕུང་ཡིན་དེ་རིང་ངུ་ནས་བཤད་སྟངས་ཡིན་མོ་ཡོད་ཡོད་ཐག་རིང་ང་གཉིས་ཀྱི phone ring མོ་མེད་པའི་དུས་ཚོད་ས་སྡེ་བའི་ལག་པིང་ཚིག་གསུམ་དེ་བཤད་དགོས་བསམ་ནས་ངེད་སྙིང་འདི་ལིང་ལིང་མོ་གོ་བ་ཡོད་ལབ་ནས་ངེད་སེམས་ཀྱི་གཏིང་གཏིང།

ཁྱེད་རང་གིས་གཞས་གཏོང་ཡག་གི་རྩལ་དེ་སོ་སོ་ལ་ཡོད་པ་ག་དུས་ཤེས་སོང།
གཞས་དང་པོ་དང་པོ་རྩོམ་ཡག་དང་གདངས་སོ་སོ་སོ་བཟོ་ཡག་འདི་ད་ང་རང་ནམ་རྒྱུན་འཛིན་གྲྭ་ལྔ་པ་ནས་འགོ་ཚུགས་ཡོད་ར

དབྱིངས་དང་དེ་འདྲ་དུ་བྱིན་ལེགས་ཡོད་རེད། གཞས་བཏང་འདི་ད་ནི་ཕལ་ཆེར་ཉིས་སྟོང་བཅུ་དགུ་བཅུ་དགུ་ཉི་ཤུ་དོན་དང་འགོ་འཛུགས་ཡིན་ར། ང་རང་འཛིན་གྲྭ་བཅུ་པ་ཡིན་བཅུ་པ་བཅུ་པ་ཡིན་དུས་གྲོ་ཞིང་བཅུ་པ་བོད་དམག་ཐང་སྨྱོས་བསྡད་པ་ཞིག་རེད་ར། ད་དེ་དུས་གཞས་དང་པོ་ནི་ད་ད་ག་ཞིག་བཏང་ཞེར་དང་པོ་གཞས་ཀྱི་སྐོར་ལ་མཁས་དགོ་ཚུགས་པ་མ་རོ། གཞས་དང་པོ་སྤྲད་དྲིལ་མིང་དེ་ད་མཁྱེན་ཚུགས་འགྲོ་བྱ་བ་རོ། ག་རེ་ལ་ན No Girlfriend No Tension ལས་བྱ། ཞེས་སྤྲད་དྲིལ་ལེན་འགྲོ་བྱ་བ་རོ། ད་ཡིན་དང་པོ་འོ་དེ་གཅིག་བཏང་དུས་བབ་ལ་གཉིས་ད་ག་རོགས་པ་དེ་ཚོ་སྐད་ཆ་དྲིས་རོ་ཞེས་གང་རེ། གཞས་སྒྲིག་བྱ་འགྲོ་གཞས་སྒྲིག་བྱ་འགྲོ་ཡིན་ནས་དེ་ཞིག་གཙང་མ་བཟོས་རོ། གཞས་གཅིག་བཟོས་དུས། སྤུས་དག་པོ་ཅིག་བཟོས་ན་ནི། ཉན་མཁན་དེ་ཚོ་གིས་འདི་ཡག་ག་མཐོང་གི་རེད་རོ་ཨེ་འདྲ་འགྲོ་གཅིག་དྲན་སོང་ར། ཨ་ནི་གཞས་སྙིང་བ་སྙིང་བ་སྒོ་ཚུལ་བཙུན་པ་བཏང་ཚེ། ཨ་ནི་གཞས་རྩལ། ཡོད་རྒྱུ་འདི་ང་རང་ག་དུས་ཚོར་ན་ཤུགས་ཆེན་པོ་སྐྱེས་ཟླ་ན། ཉིས་སྟོང་ཉི་ཤུ་རྩ་གཅིག་གི་ལྡབ་ཤུགས་དེ་ཨ་ར། གཅིག་གཞས་བཏང་ཞེས་དུས་སྐབས་ལ་ད་རྒྱབ་སྐྱོར་བྱེད་མཁན་མང་མང་སླེབས་དུས་སྐབས་ལ་ནི་ང་རང་ལ་བསམ་མོད་བྱོས། ད་མི་ངོ་མ་ཤེས་མཁན་དེ་ཚོ་གིས་ད། བསླབ་བྱ་དྲུག་བརྒྱ། གཞས་གསོལ་མུ་དེ་ནི་གསོལ་རྒྱབ་སྐྱོར་ཡོད་ལ་དུས་སྐབས་ལ་ད་དངོས་གནས་འོ་རབ་ད་མི་ངོ་མ་ཤེས་མཁན་གྱི་ཅིག་གིས་ཨེ་འདྲེ་ལབ་དུས་ད་བད་ཁོ་ར་ད་སུ་སུ་སུ་ད་ད་ང་འཇོན་ས་རེད་ས་མེད་བྱོ་ད་རྩལ་འདུག་ས་མེད་བྱོ་ད་ང་འདི་སྒང་ལ་ཤུགས་རྒྱག་ཡི་ར་ཨེ་འདྲེ་ག་ཅིག་ད་ཚོར་བ་འདི་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལྡབ་ཞུགས་དེ་བ་ལ་ལས་ས། ཉི་མ་མར་ལ་ས་སྒོམ་ལོང་མ་བྱི་སྒོམ་མང་མ་བྱི། ས་ལ་ས་སྒོམ་མང་མ་བྱི་ན་འུ་ཐུག་ད། འདི་ལ་འུ་རེ་ལེ་ད་དོག་དོག།

བསྟན་འཛིན་ཡོན་ཏན་ལགས་ཁྱེད་རང་གིས་གཞས་མ་མ་ཞེས་པ་འདི་སོ་སོའི་ཨ་མ་མཚོན་གྱི་ཡོད་ན་ཡང་ན་མ་ཡར་ལ་སོགས་ཨ་མ་ལགས་ལ་མཚོན་གྱི་ཡོད་ན། གཞས་མ་མ་ལེ་འདི་ད་གཙོ་བོ་ང་རང་ཨ་མ་རང་ཆེད་དུ་རེད་ཡིན་ར། གཞས་ཀྱི title དེ་མ་མ་ལེ་ནི་བཞག་དགོས་རྒྱུ་མཚན་ཅིག། གཞས་སྔོན་མ་སྔོན་མ་གཞས་པ་སྐད་གྲགས་ཆེན་པོ་ཞིག་ཡོད་རེད། དེ་ཨིན་ཇིའི side བ West side བ་ལ་ཡོད་རེད Tupac ལེ། ཁོང་གིས་གཞས་རྩོམ་ཡོད་རེད Dear མ་མ་ལེ། ད་མ་མ་ལེ་དེ་དེ་ཉིད་སྙན་པོ་དེ་མཐོང། ཨ་ནི་སོ་སོ་དམིགས་སུ་བཀར་ནས་ད་མི་ཚེ་ནང་ད་སོ་སོ་གལ་ཆེ་ཤོས་ཤིག་ག་རེ་བྱ་ད་མ་བྱ་ཆགས་ཡོད་ལབ་ན་སོ་སོ་ཨ་མ་ཆགས་ཡོད་ར་ནི། ཚོར་བ་ལ་ནས་ད་སོ་སོ་ཨ་མ་རེད་ར་ཚོར་བ་ད་ཡོད་ཡོད་རེད་ད་ཚང་མ་ལ་འཛམ་གླིང་ན་ཡོད་ཀྱི་ད་གང་ཟག་ཚང་མ་ལ་སོ་སོ་ཨ་མ་ལ་བརྩེ་བ་མེད་མཁན་ཅིག་ད་ནི་ཡོད་མ་རེད་བསམ་གྱི་འདུག་ར། ནི། ད་གཞས་དང་པོ་བྲིས་ཡོང་དུས་ལས་ད་ནི། ད་ཨ་མ་ད་ནང་རང་རང་བྲིས་གི་ར་གཞས་ཚིག་དེ་ད་ཨ་མ། དོན་ཡོད་ཀྱི་ཡོད་ཀྱི་ཁོ་ར་ར། ནི་ཚོར་བ་བེད་ཁོ་ར་མ་འདྲ་བ་ཞིག་སླེབས་སོང་ར། ནི་གཞས། དང་ཤོས་ཚར་བ་དང་ནི་དང་ཤོས་ང་རང་ཨ་མ་ལ་ཞེན་ཅིང་བཞུགས་ར། ནི། ད་དང་པོ་ལབ་མེད་ངའི་ཨ་མ་ཆེད་དུ་གཞས་བྲིས་ཡོད་འདི་གས་ལབ་མེད་ར། ནི། གཞས་དེ་པུ་ར Final ཚར་བ་དང་ནི་ཨ་མ་ལ་འགྲོ་ཉན་བཅུག། ནི་ཨ་མ་ཡ་ག་ཚོར་འགྲོ་ཀྱེ། འགྲིག་ཤག་འགྲོ། ཨེ་འདྲ་འགྲོ་བསམ། ནི། གཞས་དེ་འགྲོ་ཆི་ད་ཕ་ཨ་མ་ལ་ཚོར་བ་ད་ཡོད་ར། ཨེ་འགྲོ་ཅིག་ཆི་ནི་ནི་གཞས་མར་བཏོན་ཡོད་ར།

ཡོང་རྒྱུ་དེ་བས། བསྟན་འཛིན་ཡོན་ཏན་ལགས་ཁྱེད་རང་གི YouTube ནང་ལ་ལེ་ཚན་དང་བརྙན་ཐུང་སོགས་ཀྱི་ལས་འཆར་གྱི་སྐོར་གསུང་རོགས་གནང། ད་དེ་འདྲ་དེ་འདྲ་སྐད་ཆ་བཤད་པ་ཡིན་ན། དེ་འདྲ་རྒྱ་དགེ་འོས་འགས་ཀྱི་ཡིག་ཚད་སྒྲོག་བསྡད་རེད། ནི་འདི་ཚར་བའི་གཞུག་གུ་ལ་ང་རང་སྟོང་པའོ་ཟེར་ཡ་རེད། སྟོང་པའོ་ཟེར་དུས་སྐབས་ལ་ནི་ང་རང་ད་ཤི་ད་འོ་དེའི་དུས་ཚོད་འདི་ད་འཕྲོ་བརླག་མ་བཏང་ནི་ད་གཞས་རང་སྒང་ལ Focus སྤྲད་ཡ་ཅིག། ང་རང་གིས་འཆར་གཞི་བཏིང་ཡོད་དང་ནང་བཞིན་གྱི། ད་གཞས་དང་པོ་གཅིག་གཅིག་གཅིག་གཅིག་གཅིག་བསྡུ་བཞིན་མང་པོ་ཞིག་སྟོན་ངོ་བསམ་ཟིན། དེ་ནང་ནས་གཅིག་ནི་ཡག་པོ་ཞིག་འགྲོ་བ་ཡིན་ན་འདི་སྒང་ལ་ནི Music Video འགྲོ་དགོས་བཟོ་ཡ་འགྲོ་དགོས་དང་དེ་འདྲའི་འགའ་ཞིག་འཆར་གཞི་མང་པོ་བཏིང་ཡོད།
མཐའ་སྡོམས་སུ། བསྟན་འཛིན་ཡོན་ཏན་ཁྱེད་རང་གི་བརྙན་ཐུང་གཟིགས་མཁན་ཚོ་ལ་དམིགས་བསལ་གྱི་བཀའ་མོལ་ཚིག་གསུམ་ཞིག་གསུང་ན།
ད་ད་ལྟ་བར་དུ་ད་ངོ་མ་ནི་ད་གཞས་བཏང་ནི་འདི་ལྟ་བུ་ལ་ནི་རྒྱབ་སྐྱོར་ཧ་ཅང་གི་ད་དཔེ་ཡག་པོ་རག་ས་ར་ད་དེ་འདྲ་ངོ་མ་རྩིས་གཞི་ནི་དེ་འདྲ་རྩིས་གཞི་ལོ་ལོ་པར་བལྟ་བ་ཡིན་ན་ལན་ད་རྒྱབ་སྐྱོར་བྱེད་མཁན་གྱི་ཧང་སང་ཡང་མང་མང་པོ་རག་ས་ར་དེ་འདྲ youtube ནང་ལ subscriber ཉིས་སྟོང་ལྷག་ཙམ་ཡོད་ར་ཉིས་སྟོང་ལྷག་ཙམ་སྐྱེས་ཡོད་ར་དེ་ཚོ་ད་སོ་སོ་བཞིན་ད་འཚོ་བ་འདི་ནང་མི་འགྲོ་འཚོ་བ་འདི་དུ་ར་སོ་སོ་ད་ཟུར་ལ

སེམས་ཤུགས་མང་པོ་སྤར་གྱི་ད་མཚམས་མཚམས་བསམ་གྱི་འདུག་ད། སློབ་སྦྱོང་བྱས་བྱས་བྱས་སུས་སུས་ད་ཡ་ད་ལྟ་ཡོང་ས་མ་རེད་འགྲོ་ད། ཨེ་འདྲ་ཀྱེ་མ་ཀྱེ་མ་ལ་མཚོན་ན་འགྲོ་ལིད། ཨ་ནི་གཞས་ཅིག་བཏང་དུས་ད་ཉན་མཁན་མེད་ཀྱི་རེད། ནི་ཁ་ཚང་མ་ལེགས་ལ་འདི་ད་སྒོར་འགྲོ་ཐམ་འདི་ཡོད་ཀྱི་རེད། ནི་ཨེ་འདྲ་འགྲོ་ཁ་ཤས་སེམས་ནང་ཚོར་བ་རེ་སླེབས་འདུག་ཨ་ཕ་ལ་ནི་རོགས་པ། ཨེ་འདྲ་ཡོད་ར་ཁོང་ཚོ་གིས། འདྲ་ཨ་མ་ཁྱོད་རང་མུ་མཐུད་ནས་བཏང། ཁྱོད་རང་བྱིས་ར། ཉན་མཁན་ཅིག་ཉན་འདུག་རེད། ཁྱོད་རང། Passion། ཡོད་རེད་ར་དེ་གང། ཁྱོད་རང་འོ་དེའི་རྩལ་དེ་བརླག་མ་གཏང་ལས་བྱ། འོ་དེ་དགོས་རེད་ཟེར། ཨ་ནི་འོ་དེ་དག་ར་མུ་མཐུད་ནས་རྒྱུགས་ལས། དེ་འདྲ་ཚང་མ་རོགས་པ་བྱེད་དུས་ནས་ང། སྙིང་ཐག་པ་ནས་ཐུགས་རྗེ་གནང་ལས། ཚང་མ། བསྟན་འཛིན་ཡོན་ཏན་ལགས། ཁྱེད་རང་རླུང་འཕྲིན་གྱི་བཅར་འདྲིའི་ཐོག་སེམས་ཚོར་ཆེན་པོའི་ལྗགས་ལན་གནང་བ་ཐུགས་རྗེ་ཆེ། རྒྱ་ཆེའི་གཟིགས་མོ་བ་ཚོ་བསྟན་འཛིན་ཡོན་ཏན་ལགས་ཀྱི youtube གཟིགས་རྒྱུ་ཐུགས་མ་བསྙེལ་བ་གནང་རོགས། ད་དུང་ཡིན་ནའི་ཁོང་ལ་རྒྱབ་སྐྱོར་གང་མང་གནང་རོགས། ཐུགས་རྗེ་ཆེ། ཨེ་ཡོ། ཚང་མ་ལོ་གསར་བཀྲ་ཤིས་བདེ་ལེགས། ལོ་གསར་ལེགས་ལོ་གསར་ལེགས་ལོ་གསར་ལེགས་ལེགས། ཕ་མ་སྤུན་མཆེད་འཛོམས་ནས་ཞབས་བྲོ་སྒོར་གཞས་འཁྲབ་བདེ།

དེ་བྱས་ནས་ང་ཚོ་མི་ཚེ་འདི་མི་ཚེ་བཟང་བོ་ཞིག་སྐྱེལ་གྱི་ཡིན་ན། ཚེ་འདི་གོམས་པའི་ཤུགས་ཀྱིས་ཨེ་ནི་སྐྱེ་བ་ཕྱི་མ་ཚོ་ལ་རིམ་པས་ཀྱི་ཅིག་བཟང་པོ་ཆགས་ཐུབ་ཡ་ཅིག་ཐ་ན་དུད་འགྲོའི་སྐྱེ་གནས་ལ་སྐྱེ་སྐྱེ་བའི་སྐབས་ཅིག་ལ་ཡིན་ནའི་ཕོ་ཡང་ཅིག་དུད་འགྲོ་བསམ་པ་བཟང་པོ་ཅིག་ཡོང་ཐུབ་ཡ་ཅིག་དེ་འདྲ་བྱུང་ན། ཚེ་སྔོན་ལས་ངན་བསགས་བཞག་པ་དེ་དུད་འགྲོ་ལ་ཅིག་སྐྱེ་དུད་འགྲོ་ལ་ཚར་ཅིག་སྐྱེ་ལས་ངན་དེ་དག། དུད་འགྲོ་ལ་སྐྱེ་བའི་རིང་དེ་ལ་ཅིག་ལས་བཟང་པོ་ཅིག་བསགས་ནས་ཡོང་དུས། དུད་འགྲོའི་སྐྱེ་གནས་དེ་ཡུན་རིང་པོ་མི་སྡོད་པར་ཐུང་ཐུང་ཞིག་བྱས་དེ་ནས་སྐྱེ་གནས་བཟང་པོ་ཡོང་ཐུབ་ཡ། དེ་འདྲའི་གི་གང་ལྟར་ཚེ་རབས་གཏན་གྱི་འདུན་མ་འགྲུབ་ཐུབ་ཡ་ཞིག་ཅུང་ཏན་ཏན་ཡོང་ཡ་རེད་ཤག་ས་དེ་འདྲ་ཡིན་དུས་ཙང་ནས་ང་རང་ཚོ་མི་ཚེ་བཟང་པོ་ལ་སྐྱེལ་ཡ་ཟེར་མཁན་དེ་གལ་སྲིད་སྐྱེ་བ་ཕྱི་མ་ཁས་མ་བླངས་མཁན་མི་ཞིག་ཡིན་ནའི་མི་ཚེ་བཟང་པོ་ཅིག་སྐྱེལ་དང་སྐྱེ་བ་ཕྱི་མ་ལ་ཕན་ཕན་པ་རེད། དེ་སོང་བ། ཨེ་ནི་ཚེ་འདི་ལ་ཡིན་ནའི་ད་གིན་གོང་དུ་ལབ་པ་ནང་བཞིན་རེད་མི་ཚེ་སྐྱིད་པ་ཡོང་གི་རེད། མི་ཚེ་སྐྱིད་པ་ཟེར་ཡ་འདི་དཀའ་ངལ་འཛམ་བུ་གླིང་འདི་སྒང་ལ་དཀའ་ངལ་ཁྱོན་མེད་པ་ཆགས་ཟེར་འདི་ཡང་གོ་ཡ་མ་རེད། ལུས་འདི་འདྲ་ཞིག་གྲུབ་ཕྱིན་ཆད་ལ་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་མི་འདོད་པ་ཐོག་ཏུ་བབས་པའི་སྡུག་བསྔལ། སྡུག་པ་དང་བྲལ་བའི་སྡུག་བསྔལ་མི་སྡུག་པ་དང་ཕྲད་པའི་སྡུག་བསྔལ་ཟེར་འདི་ནི་ཡོང་ཡོང་པ་རེད།

གང་ལྟར། སྡུག་བསྔལ་རྩ་བ་ནས་མེད་པར་ཆགས་ཟེར་དེ། ཕྱི་རོལ་ཡུལ་གྱི་ཆ་ནས་སྡུག་བསྔལ་མེད་པར་ཆགས་ཐུབ་ཡ་ཡོད་མ་རེད། ནང་སེམས་ཀྱི་ནང་ནས་ཨེ་ནི་བསམ་བློ་གཏོང་སྟངས་ཅིག་ཤེས་པ་ཡིན་ན། སྡུག་བསྔལ་བདེ་བའི་གྲོགས་ལ་འགྲོ་ཡ། དཔེར་ཆ་བཞག་ན་བློ་སྦྱོང་གི་ཉམས་ལེན་ཏོག་ཙམ་ཡོད་པ་ཞིག་ཡིན་ན། བསྟོད་ན་མི་དགའ་སྨད་ན་དགའ་ཟེར། སྨད་ན་རང་སྐྱོན་ཐེར་ལ་འབུད། བསྟོད་ན་ང་རྒྱལ་ཕྲག་དོག་འཕེལ། ཟེར་དེ་རེད་འདུག་ཨ། མདོར་ན་ང་རང་ཚོ་བསམ་བློ་གཏོང་སྟངས་ཐོག་ནས་ཡག་པོ་ཞིག་གཏོང་ཤེས་པ་ཡིན་ན། ཨེ་ནི། སྐྱིད་ན་བདེ་བ་ཚོགས་སུ་བསྔོ། ཕན་བདེས་ནམ་མཁའ་གང་བར་ཤོག། སྡུག་ན་ཀུན་གྱི་སྡུག་བསྔལ་ཁུར། སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག་ཟེར་ནས། སྐྱིད་པ་བྱུང་ན། འདི་དགེ་བའི་འབྲས་བུ་རེད་ཟེར་ནས་དགེ་བ་དེ་སེམས་ཅན་གཞན་ལ་བསྔོས། སྡུག་པོ་བྱུང་ན་ཨེ་ནི་རང་གིས་བསགས་པའི་སྡིག་པའི་འབྲས་བུ་རེད། ཨེ་ནི། རང་དང་རང་འདྲ་བའི་སྡིག་པ་བྱེད་མཁན་གྱི་སེམས་ཅན་མཐའ་ཡས་པ་ཡོད་རེད་དེ་དག་གི་སྡུག་བསྔལ་དེ་ངའི་སྒང་ལ་སྨིན་པར་ཤོག་ཟེར་ནས་སྡུག་བསྔལ་ཀུན་གྱི་སྡུག་ན་ཀུན་གྱི་སྡུག་བསྔལ་ཁུར་སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག། སྐྱིད་ན་བདེ་བ་ཚོགས་སུ་བསྔོ་ཕན་བདེས་ནམ་མཁའ་གང་བར་ཤོག། སྐྱིད་སྡུག་ལེགས་ཉེས་ག་རེ་བྱུང་ནའི། སེམས་པ་བཟང་པོ་གོང་ནས་གོང་དུ་འཕེལ་ཡག་གི་སྒང་ལ་ཡར་འཁྲིད་ཤེས་པ་བྱུང་ན། སྙིགས་མ་ལྔ་པོ་བདོ་བ་འདི་བྱང་ཆུབ་ལམ་དུ་བསྒྱུར་བ་ཡིན་གསུངས་ཤག་དེ་རེད་ཤག། སྣོད་བཅུད་སྡིག་པའི་འབྲས་བུས་ཡོངས་གང་སྟེ་མི་འདོད་སྡུག་བསྔལ་ཆར་ལྟར་འབབ་གྱུར་ཀྱང་ལས་ངན་འབྲས་བུ་ཟད་པའི་རྒྱུར་མཐོང་ནས་རྐྱེན་ངན་ལམ་དུ་ལོངས་ཤིང་མདོར་ན་བཟང་ངན་སྣང་བ་ཅི་ཤར་ཡང་ཆོས་ཀུན་སྙིང་པོ་སྟོབས་ལྔའི་ཉམས་ལེན་གྱིས་བྱང་ཆུབ་སེམས་གཉིས་འཕེལ་བའི་ལམ་བསྒྱུར་ཏེ་ཡིད་བདེ་འབའ་ཞིག་སྒོམ་པར་བྱིན་གྱིས་རློབས་གསུངས་ཤག་དེ་རེད་པ། སྤྱིར་བཏང་ཁ་རྒྱུན་ལ། ལྟས་ངན་གཡང་དུ་ཁུག་ཟེར་རོ། རྐྱེན་ངན་གྲོགས་ལ་བསྒྱུར་ཟེར། འོ་དེ་འདྲ་ཅིག་གི་བསམ་བློའི་ཐོག་ནས་ཐབས་ཤེས་ཐུབ་ན། ཞེས་རྐྱེན་ངན་ག་ཚད་འཕྲད་ནའི་རྐྱེན་ངན་རུ་འཛིངས་ནས་ཁོའི་སེམས་ལ་ཞི་བདེ་དཀྲུགས་མ་ཐུབ་ཡ་ཅིག། ད་དུང་ཅིག་རྐྱེན་ངན་འཕྲད་ཡོང་དུས་མི་ཚེ་དེ་གོ་ཆོད་སོང་བསམ་པའི་བསམ་བློ་འཁོར་ཡ་ཅིག་ཡོང་གི་རེད་པ། བསམ་བློ་གཏོང་མ་ཤེས་ན། དཀའ་ངལ་ཕྲན་བུ་ཅིག་འཕྲད་པ་དང་ཁ་བས་སྐད་ལོག་ལུང་པ་གང་རྒྱབ་ཨ་ནི་སོ་སོ་མ་སྐྱིད་པ་སོ་སོའི་ཞོར་ལ་མི་ལ་ཨེ་ནི་བརྡབ་གསིག་བཟོས་བྱས་རྙོག་དྲ་ཡོང་གི་རེད་པ།

ཡང་སྒྲུང་གསན་པར་དད་པའི་གང་ཟག་མང་པོ་ཡོད་པ་ཚོའི་ཆེད་དུ་བྱིས་སྒྲུང་དང་སྒྲུང་གཏམ་གྱི་ལས་རིམ་འདི་ཐུགས་དགྱེས་གསན་ཡོང་བ་ཞུ།

ལག་པ་བརྐྱངས། ཡིན་ནའང་བྱ་རོག་དེ་འདོད་རྔམ་ཅན་གྱི་བྱ་རོག་ཡིན་ཙང། གློ་བུར་དུ་མཆོང་རྒྱག་ཆེན་པོ་ཞིག་བརྒྱབ་ནས། རང་གི་མཆུ་ཏོ་རྣོན་པོ་དེས་ལྷ་མོའི་རྔན་པ་འཕྲོག་པ་རེད། དེ་ནས་བྱ་རོག་དེ་ཡར་འཕུར་ནས། རྐུན་མ་བརྐུས་པའི་རྔན་པ་དེ་ཟ་བའི་ཆེད་དུ་ཤིང་སྡོང་གཅིག་གི་ཡལ་གའི་སྒང་ལ་བསྡད། ལྷ་མོའི་རྔན་པ་དེ་བྱ་རོག་གིས་རྐུན་མ་བརྐུས་ནས་འཕུར་ཕྱིན་ཙང། མོ་སེམས་པ་སྐྱོ་ནས་ངུ་ཡས་འགོ་བཙུགས། ཨ་མ་ལགས་ཀྱིས་ལྷ་མོའི་ངུ་སྐད་གོ་བ་དང་ལམ་སང་རྒྱུགས་ཡོང་ནས། ལྷ་མོ། ག་རེ་བྱེད་དགོས་ངུ་གི་ཡོད། ཟེར་ནས་བརྩེ་བ་ཆེན་པོའི་ངང་སྟེང་དུ་ཡར་བཀྱགས། ལྷ་མོས་ཤིང་སྡོང་ཡོད་སར་མཛུབ་གུ་བཙུགས་ནས་ཀ་ཀ། ལབ་ནས། ཡང་བསྐྱར་ངུ་ཡས་འགོ་བཙུགས། ཨ་མ་ལགས་ཀྱིས། ཀ་ཀ་གིས་ཁྱེད་རང་གི་རྔན་པ་ཁྱེར་སོང་ངས་གལ་ཡོད་མ་རེད་ངས་ཡང་བསྐྱར་སྤྲོད་ཆོག་ལབ། ལྷ་མོ་དགའ་ནས་རྔན་པ་དེ་བཟས། མོས་ཡང། མོས་ཡང་བསྐྱར་བྱ་རོག་དེ་མཐོང། ལྷ་མོས་ཀ་ཀ་ལབ་ནས་བྱ་རོག་གི་སྐད་བཏང། བྱ་རོག་དེ་མོ་ཡོད་སར་འཕུར་ནས་ཡོང་ཙང་ལྷ་མོ་དགའ་ཐག་ཆོད་པ་རེད། ཀ་ཀ་དེ། ཡང་བསྐྱར་ལྷ་མོའི་གྲོགས་མོ་ཆགས་པ་རེད། མཚམས་འདི་ལ་ཡོན་བོབས་ཀྱིས།

འབྲུག་གི་འབྲུག་གི་བསྟན་འཛིན་ཡོན་ཏན་ལགས་ཀྱིས་བཏང་གནང་བའི་གཞས་མཚམས་བཞག་ཞེས་པ་དེ་ཐུགས་དགྱེས་གསན་ཡོང་བ་ཞུ། ལེ་ཚན་འདི་གར་མཚམས་འཇོག་ཞུ་ཡས་ཡིན་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་ཡག་ཐུགས་མ་བསྙེལ་བ་གནང་རོགས་རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང་སྐུ་གཟུགས་ལ་ཐུགས་ཅག་གནང་གོ།